སྐབས་དེར་ཁོང་ལོ་བདུན་ཅུ་དོན་ལྔར་ཕེབས་ཡོད་ཅིང་སྐྱེ་བོ་ཀུན་གྱིས་ལྷ་ལྟར་བརྩི་སྟེ་བཀུར་སྟི་རིམ་གྲོ་བྱེད་ཀྱིན་ཡོད། སློབ་དཔོན་ཁོང་གིས་སློབ་བུ་གསར་པ་རྣམས་ལ་སྒོམ་སྒྲུབ་ཀྱི་གཞི་རིམ་ནས་འགོ་བཙུགས་ཏེ་ལག་ལེན་བསྟར་བཅུག་གི་ཡོད་སྟབས། གཞོན་ནུ་དོན་གྲུབ་ཀྱིས་ཀྱང་ཡང་བསྐྱར་སྒོམ་གྱི་རིམ་པ་སླ་ཤོས་ཀྱི་ཐབས་ལམ་ནས་དབུ་བཙུགས་ཏེ་སློབ་གཉེར་གནང། གཟའ་འཁོར་འགའི་ནང་ཁོང་གིས། སློབ་དཔོན་ཆེན་པོ་ལྷག་སྤྱོད་ལ་རང་ཉིད་ཀྱི་ཅི་ཡང་མེད་པའི་སྐྱེ་མཆེད་མངོན་དུ་བྱེད་པའི་སྐུ་ཡོན་གྱི་རིམ་པ་རྣམས་གསལ་འདོན་ཞུས་པར། སློབ་དཔོན་ཆེན་མོ་ཡིད་འཐད་ཅིང་ཐུགས་ཡིད་འཕྲོག་པར་མ་ཟད། རིགས་རུས་ཕུན་སུམ་ཚོགས་པའི་རྣམ་པ་མངོན་པའི་གཞོན་ནུ་དོན་གྲུབ་ཁོང་ཆོས་རྒྱུད་འཛིན་པའི་ནུས་སྟོབས་ལྡན་པར་གཟིགས་པས་གཟིགས་སྐྱོང་བླ་མེད་གནང། དེ་ནས་སློབ་དཔོན་ལྷག་སྤྱོད་ཀྱིས་གཞོན་ནུ་དོན་གྲུབ་ལ་སྨྲས་པ། དགེ་སྦྱོང་གཽ་ཏ་མ་ཅི་ཡང་མེད་པའི་སྐྱེ་མཆེད་སྐབས་ཀྱི་སྟོང་པའི་རང་བཞིན་དེ་ནི། བར་སྣང་སྟོང་སང་ངེའི་རང་བཞིན་དང་གཅིག་པ་མ་ཡིན་ཞིང། ང་ཚོས་དུས་རྒྱུན་རྣམ་པར་ཤེས་པ་ཞེས་འབོད་པའི་རྣམ་ཤེས་དེ་དང་ཡང་གཅིག་པ་མ་ཡིན་པས། ཡུལ་དང་ཡུལ་ཅན་ཞིག་ད་དུང་ལྷག་ཡོད། དེར་བརྟེན་ཐར་པའི་ལམ་ཞེས་པ་ནི་ཡུལ་ཡུལ་ཅན་ཐམས་ཅད་ལས་རྣམ་པར་གྲོལ་བ་ཞིག་དགོས་ཞེས་གསུངས། གཞོན་ནུ་དོན་གྲུབ་ཀྱིས་གུས་ཞབས་ཆེན་པོས་ཞུས་པ་སློབ་དཔོན་ལགས་གལ་ཏེ་མི་ཞིག་གིས་འདུ་ཤེས་བཀག་ན། ཤུལ་དུ་ཅི་ཞིག་ལྷག། འདུ་ཤེས་མེད་ན་ང་ཚོ་ཤིང་དུམ་གཉིས་ཀྱི་བར་དུ་ཁྱད་པར། ཅི་ཡོད། ཅེས་ཞུས་པར་སློབ་དཔོན་གྱིས། ཤིང་དུམ་དང་རྡོ་དུམ་གཉིས་ལ་འདུ་ཤེས་མེད་པ་མ་ཡིན་ཏེ། བེམ་གཟུགས་ཀྱི་ཆོས་དག་ཀྱང་འདུ་ཤེས་རང་དུ་གནས་པས། ཁྱེད་ཀྱིས་ངེས་པར་དུ་འདུ་ཤེས་དང་འདུ་ཤེས་མ་ཡིན་པ་རྣམ་པར་བཅད་པའི་རྣམ་ཤེས་ཀྱི་རིམ་པ་འདི་མངོན་དུ་བྱེད་དགོས། དེ་ལྟ་བུའི་རྣམ་ཤེས་དེ་ལ་འདུ་ཤེས་མེད་འདུ་ཤེས་མེད་མིན་གྱི་སྐྱེ་མཆེད་ཟེར། ཡ། གཞོན་པ། ད་ཁྱོད་ཀྱིས་ངེས་པར་དུ་སྒོམ་གྱི་རིམ་པ་འདི་ཉིད་མངོན་དུ་བྱེད་དགོས་ཞེས་གསུངས། དེ་ནས་གཞོན་ནུ་དོན་གྲུབ་ཕྱིར་བྱོན་ཏེ་མུ་མཐུད་སྒོམ་སྒྲུབ་མཛད་པར། ཉིན་བཅོ་ལྔའི་ནང་ཚུད་དུ་འདུ་ཤེས་མེད་འདུ་ཤེས་མེད་མིན་གྱི་སྐྱེ་མཆེད་མངོན་དུ་བྱས་པས། ཁོང་གིས་ཏིང་ངེ་འཛིན་དེ་ཉིད་ཐོབ་པ་དེས་རྣམ་ཤེས་ཀྱི་རིམ་པ་དཀྱུས་མའམ། རགས་པ་མཐའ་དག་ལས་རྣམ་པར་བརྒལ་བར་མཁྱེན་མོད། འོན་ཀྱང་གཞོན་ནུ་དོན་གྲུབ་ཏིང་ངེ་འཛིན་དེ་ལས་ཡར་བཞེངས་པ་ན་ཁོང་གིས་ཏིང་ངེ་འཛིན་དེ་ནི་གཞན་དང་མི་འདྲ་བའི་ཁྱད་འཕགས་ཀྱི་རང་བཞིན་ཅན་ཞིག་ཏུ་གཟིགས་ནའང་ཏིང་ངེ་འཛིན་དེས་སྐྱེ་བ་དང། དེས། སྐྱེ་བ་དང་འཆི་བའི་སྡུག་བསྔལ་གྱི་གནད་གྲོལ་མི་ཐུབ་པ་མཁྱེན། སྤྱིར་ན་འདུ་ཤེས་མེད་འདུ་ཤེས་མེད་མིན་གྱི་སྐྱེ་མཆེད་ནི་ཆེས་ཤིན་ཏུ་ནས་སེམས་ཞི་བའི་ངོ་བོར་གནས་པ་ཞིག་ཡིན་ནའང། དེ་ནི་དངོས་པོའི་གནས་ལུགས་ཀྱི་སྒོ་ལྕགས་སྒོ་ལྕགས་འབྱེད་པའི་ལྡེ་མིག་དེ་མ་ཡིན་ནོ། དེ་ནས་གཞོན་ནུ་དོན་གྲུབ་ཕྱིར་སློབ་དཔོན་ལྷག་སྤྱོད་ཀྱི་དྲུང་དུ་བཅར་བར་སློབ་དཔོན་གྱིས་ཁོང་ལ་གདེང་འཇོག་ཆེན་པོའི་སྒོ་ནས་བསྔགས་པ་བརྗོད་ཅིང་ཁོང་གི་ཕྱག་ཟུང་གིས་གཞོན་ནུ་དོན་གྲུབ་ཀྱི་ཕྱག་ལ་འཇུས་ཏེ་སྨྲས་པ། དགེ་སྦྱོང་གོའུ་ཏ་མ་ཁྱེད་ནི་ངའི་སློབ་བུ་ཚང་མའི་ཁྲོད་ནས་ཆེས་རྩེ་ཕུད་དེ་ཡིན། དུས་ཚོད་ཐུང་ངུ་འདི་འདྲའི་ནང་སྐུ་ཉིད་ཡར་རྒྱས་ཆེན་པོ་ཕྱིན་སོང་བས་ད་ནི་ཁྱོད་ཀྱིས་ཁོ་བོས་གང་ཞིག་ཐོབ་པའི་ཚད་མཐོ་ཤོས་ཀྱི་སྒོམ་རིམ་དེ་མངོན་དུ་བྱས་འདུག་ཁོ་བོ་ལོ་ན་རྒས་པས་འཇིག་རྟེན་འདིར་ཡུན་རིང་སྡོད་མི་ཐུབ་སྟབས། སྐུ་ཉིད་མུ་མཐུད་འདིར་བཞུགས་ཏེ་ངེད་གཉིས་མཉམ་རུབ་ཀྱིས་རབ་ཏུ་བྱུང་བའི་སྡེ་ཚོགས་འདི་ལ་ལམ་སྟོན་གནང་ཆོག། ང་ཤི་བའི་འོག་ཏུ་ཁྱེད་ཉིད་ཁྱེད་ཉིད་ངའི་གོ་སར་བཞུགས་ཏེ། ཚོགས་སྡེ་དེའི་དབུ་ཁྲིད་གནང་ན་ལེགས། ཞེས་གསུངས་པར། གཞོན་ནུ་དོན་གྲུབ་ཀྱིས་སླར་ཡང་གུས་བཀུར་ཞེ་ས་དང་བཅས་བཀའ་མོལ་གནང་བ་མ་གཏོགས་དགོངས་འཆར་དེ་ཞལ་གྱིས་མ་བཞེས། རྒྱུ་མཚན་ནི། འདུ་ཤེས་མེད་འདུ་ཤེས་མེད་མིན་གྱི་སྐྱེ་མཆེད་དེ་སྐྱེ་བ། སྐྱེ་བ་དང་འཆི་བའི་སྡུག་བསྔལ་ལས། རྣམ་པར་གྲོལ་བྱེད་ཀྱི་ལྡེ་མིག་དེ། མ་ཡིན་པ་མཁྱེན་གྱི་ཡོད་ཅིང།

བརྩི་འཇོག་ཀྱང་ཞུ་བཞིན་ཡོད། རབ་བྱུང་གི་ཚོགས་སྡེ་འདིའི་ནང་རྒྱལ་སྲས་གཞོན་ནུ་དོན་གྲུབ་ལས་གཞན་འདུ་ཤེས་མེད་འདུ་ཤེས་མེད་མིན་གྱི་སྐྱེ་མཆེད་མངོན་དུ་བྱེད་པ་ཞིག་མེད་པར་མ་ཟད། ཅི་ཡང་མེད་པའི་སྐྱེ་མཆེད་ཐོབ་པ་ཞིག་ཞིག་ཀྱང་མེད། སློབ་དཔོན་ལྷག་སྤྱོད་ཀྱིས་རང་ཉིད་ཀྱི་རྒྱུད་འཛིན་དུ་གཞོན་ནུ་དོན་གྲུབ་འོས་འཚམ་ཡིན་པའི་ཆ་འཇོག་བརྩི་མཐོང་གནང་བཞིན་ཡོད་པ། ཀོ་ནི་ཏཱ་ནི་ཡ་ཞེས། གང་ལྟར་ཀོ་ནི་ཏཱ་ནི་ཡ་གཞོན་ནུ་དོན་གྲུབ། མཇལ་བ་ཙམ་གྱིས་དད་པ་སྐྱེས་པས་སོ་སོའི་ཉམས་ལེན་ལ་དམིགས་ཏེ་ཡང་ནས་ཡང་དུ་གཞོན་ནུ་དོན་གྲུབ་ཀྱི་དྲུང་དུ་བཅར་ནས་སློབ་གཉེར་བྱེད་ཀྱི་ཡོད་སྟབས་གཞོན་ནུ་དོན་གྲུབ་དང་ཁོང་གཉིས་ཀྱི་བར་ལ་དམིགས་བསལ་གྱི་འབྲེལ་བ་ཆགས། ཀོ་ནི་ཏཱ་ནི་ཡ་སོ་སོའི་ཆོས་གྲོགས་ཕྱོགས་ཐོན་གནང་བར། བློ་ཕམ་ཆེ་ཞིང་གཞོན་ནུ་དོན་གྲུབ་རི་ངོགས་ནས་མར་བབས་སྐབས་ཕེབས་སྐྱེལ་དུ་ཕྱིན་ཞིང། ཁོང་རི་ལ་ཡར་མ་འཛེགས་སྔོན་སོ་སོའི་མིག་ལམ་ནས་མིག་ལམ་ནས་གཞོན་ནུ་དོན་གྲུབ་མ་ཡལ་བར་དུ་མིག་སྐྱེལ་བྱས་ཏེ་བསྡད། གཞོན་ནུ་དོན་གྲུབ་ཀྱིས་འཇིག་རྟེན་འདིར་ཆེས་སྙན་གྲགས་ཆེ་བའི་སྒོམ་གྱི་སློབ་དཔོན་རྣམ་གཉིས་ཀྱི་དྲུང་ནས། ཕུལ་དུ་བྱུང་བའི་གྲུབ་འབྲས་མི་ཉུང་བ་ཞིག་ཐོབ་ཡོད་ནའང་ད་དུང་སྡུག་བསྔལ་ལས་གྲོལ་བར་བྱེད་པའི་གཞི་རྩའི་གནད་དོན་འཚོལ་འདོད་ནི་མེ་ལྕེ་བཞིན་འབར་གྱི་ཡོད། གཞོན་ནུ་དོན་གྲུབ་ཀྱིས་འཇིག་རྟེན་འདིར་དྲང་སྲོང་སུ་ཞིག་གི་དྲུང་ནས་ཀྱང་ཐར་པའི་གོ་འཕང་འཚོལ་ཐུབ་ཀྱི་མེད་པར་གཟིགས་ཤིང། སངས་རྒྱས་ཀྱི་གོ་འཕང་མངོན་དུ་བྱེད་པའི་ལྡེ་མིག་ཉག་གཅིག་ཡོད་པ་དེ་ནི་སོ་སོ་རང་ཉིད་ལ་བརྟེན་ནས་འཚོལ་དགོས་པའི་གནས་ལུགས་དེ་མཁྱེན་ནོ། དེ་ནས་གཞོན་ནུ་དོན་གྲུབ་ཀྱིས་ནུབ་ཕྱོགས་སུ་ཞལ་བལྟས་ཏེ། ཆུ་ཕྲན་དང་འདམ་རྙོག་གིས་ཁེངས་པའི་འཁྱིལ་ཆུ་དང། གཡུར་དུ་ཟ་བའི་འབྲས་ཞིང་སོགས་ཀྱི་དཀྱིལ་ནས་ག་ལེར་བྱོན་ཏེ་མཐར་ཆུ་བོ་ནི་ར་ཛ་ནའི་འགྲམ་དུ་སླེབས་པ་ན། ཁོང་གིས་གཙང་པོ་དེ་འཕྲེད་ཀྱིས་བཅད་ནས། དང་ཀ་ཤི་རི་ཞེས་པའི་རི་བོ་དེར་བྱོན། རི་བོ་དེ་ནི་ལྟེང་རྒྱས་གྲོང་སྡེ་ནས་ཉིན་ཕྱེད་ཙམ་གྱི་སར་ཡོད། གཡང་གཟར་དང་བྲག་རོང་ཅན་གྱི་རི་བོ་དེའི་མཐའ་ནི། སོག་ལེའི་རྩེ་སོ་ཇི་བཞིན་རྣོ་ཞིང་བརྗིད་ལ་དེ་རུ། མཐོང་དཀོན་པའི་སྒྲུབ་ཕུག་ཀྱང་མང་པོ་ཡོད། ད་དུང་དེ་ན་རི་ངོགས་ནས། འཕྲེད་དུ་བཀབ་ཅིང་གྲོང་གསེབ་དཀྱུས་མ་ཚོའི་སྡོད་ཁང་དང་འདྲ་བའི་ཕ་བོང་ཆེན་པོའང་མང་པོ་ཡོད། གཞོན་ནུ་དོན་གྲུབ་ཀྱིས་ཇི་སྲིད་ཐར་པའི་གོ་འཕང་མ་རྙེད་ཀྱི་བར་དུ་གནས་དེར་བཞུགས་རྒྱུའི་ཐུགས་ཐག་གཙང་བཅད་གནང་སྟེ། དུས་ཡུན་རིང་པོར་སྒོམ་ལ་བཞུགས་ཐུབ་སའི་སྒྲུབ་ཕུག་ཅིག་བཙལ་དུ་བྱོན། ཁོང་གིས་ཏིང་ངེ་འཛིན་ལ་མཉམ་པར་བཞག་སྟེ་ད་བར་ལོ་ངོ་ལྔ་ལྷག་གི་རིང་གང་ཞིག་ཉམས་ལེན་གནང་བ་རྣམས་ལ་ཕྱིར་དྲན་གྱི་བསྐྱར་ཞིབ་གནང་བར་ཁོང་གིས་དེ་སྔོན་དཀའ་ཐུབ་འགའ་ཞིག་ལ་ལུས་པོར་མནར་གཅོད་མ་གཏོང་མ་གཏོགས་མནར་གཅོད་བཏང་བ་དེས་སོ་སོའི་རྒྱུད་ཀྱི་སྡུག་བསྔལ་དེའི་ཐོག་ད་དུང་སྡུག་བསྔལ་སྣོན་མ་སྤྲོད་རྒྱུ་ཙམ་ལས་ཕན་ཐོགས་གང་ཡང་མེད། ཅེས་སོགས་ཀྱི་སློབ་སྟོན་ཇི་ལྟར་གནང་བའི་སྐོར་ཐུགས་དྲན་གསོས། འོན་ཀྱང་ད་ལྟའི་སྐབས་ཁོང་གིས་དེ་ཚོའི་ཐབས་ལམ་གྱི་སྐོར་ལ་ཐུགས་བསམ་ཞིབ་མོར་བཞེས་ཏེ་རང་གིས་རང་ལ་སྨྲས་པ། ཁྱེད་ཀྱིས་ཤིང་རློན་སོབ་པོ་ལ་བརྟེན་ནས་མེ་སྤར་མི་ཐུབ་པ་བཞིན་གཟུགས་པོའང་དེ་དང་ཚུལ་མཚུངས་པས་ན། གལ་ཏེ་ཁྱེད་ཀྱིས་རགས་པའི་གཟུགས་ལ་ཞེན་པའི་སྲིད་པར་སྲེད་པར་ཁ་ལོ་བསྒྱུར་མ་ཐུབ་ཚེ་དེའི་རྐྱེན་པས་སེམས་རྒྱུད་ལ་སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུ་ཧ་ཅང་དཀའ་མོ་ཡིན་ཞེས་གསུངས། རྒྱུ་མཚན་དེ་ལ་བརྟེན་ནས་དགེ་སྦྱོང་གའུ་ཏ་མ་རང་སྐབས་ཤིག་རིང། དཀའ་སྤྱད་ཀྱི་མཐའ་གཅིག་སྟེ། ངལ་ཞིང་དུབ་པའི་མཐའ་ལ་བསྟེན་འགོ་བཙུགས་པས། ཁོང་སྨག་རུམ་འཐེན་པའི་མཚན་མོ། མཚན་མོ་རྣམས་སུ་ཡིད་ལ་ཤར་བ་ཙམ་གྱིས་ཀྱང་ལུས་ཀྱི་བ་སྤུ་གཟེངས་པར་ངེས་པའི་འཇིགས་རུང་གི་གནས་ཤིག་སྟེ། རི་དྭགས་གཅན་གཟན་གྱིས་ཁེངས་པའི་ནགས་ཀླུང་སྟུག་པོའི་ཁྲོད་དུ་བྱོན་ནས

ཁོང་གིས་གཟུགས་ཅན་གྱི་འཇིགས་པ་མཐའ་དག་ལས་རྒྱལ་ཐབས་སུ་འབད་བརྩོན་ལྷོད་མེད་གནང་སྟེ་དགོངས་པར། ནམ་ཞིག་རང་ཉིད་ཀྱི་ལུས་པོ་འདི་འཇིགས་སྐྲག་གི་བྲན་གཡོག་ལས་ཐར་བ་ན་དེ་ལ་བརྟེན་ནས་སེམས་ཀྱི་སྡུག་བསྔལ་བའི་ལྕགས་སྒྲོག་འདི་ཡང་གཏོར་ཐུབ་བོ་སྙམ་དུ་ཡིད་ཆེས་གནང། མཚམས་རེར་ཁོང་གིས་སོ་ཚགས་དམ་དུ་བསྡམས་ཤིང། ལྕེ་རྩེ་རྐན་ལ་སྦྱར་ཏེ་སྙིང་རུས་ཆེན་པོས་ཁ་ཚ་དགོས་གལ་གྱི་འཇིགས་སྐྲག་དང་ཞེད་སྣང་ཐམས་ཅད་འགོག་ཐབས་གནང་སྟེ་བཞུགས། ཐ་ན། རྔུལ་ནག་བཞུར་ཏེ་སྐུ་ལུས་ཡོངས་རྫོགས་རློན་རྐྱང་དུ་གྱུར་ནའང་གཡོ་སྒུལ་མེད་པར་བཞུགས། སྐབས་འགར་ཁོང་གིས་དབུགས་ཀྱི་རྒྱུ་བ་ཡུན་རིང་བཀག་སྟེ་རྣ་ལམ་དུ་འབྲུག་སྐད་ཀྱི་ངར་སྒྲ་སྒྲོག་པའམ་ཡང་ན་རྣ་སྒོ་ནས་ཁྲོ་ཟངས་ཤིག་གིས་ཁྲོ་ཟངས་ཤིག་གིས་རྡུང་བ་ལྟ་བུའི། ཁྲོ་ཟངས་ཤིག་གིས་རྡུང་བ་ལྟ་བུའི་ཚོར་སྣང་མ་བྱུང་གི་བར་དང། དབུ་ལ་ཡང་མི་ཞིག་གིས་སྟ་རེ་གཞུས་ཏེ་དུམ་བུ་གཉིས་སུ་གཤགས་པ་ལྟ་བུའི་ན་ཟུག་བྱུང་བྱུང་གི་བར་དུ་དབུགས་བསྡམས་ཏེ་བཞུགས། ལན་རེར་ཁོང་གི་དབུར་ངར་ལྕགས་ཀྱི་ཐག་པས། དམ་དུ་སྡོམ་པ་དང་ཁོག་པའི་ནང་དུའང་ཤན་པས་ར་ལུག་གི་ཁོག་པ་གཤགས་པ་ལྟར་ན་ཟུག་སྟེར། དེ་བཞིན་མཚམས་མཚམས་སུ་སྐུ་ལུས་ཡོངས་ལ་མེར་སྲེག་གཏོང་བ་ལྟ་བུའི་ན་ཟུག་ཀྱང་ཡོང་གི་ཡོད། མདོར་ན་ཁོང་གི་དཀའ་སྤྱད་ཀྱི་ཉམས་ལེན་དེ་ལ་བརྟེན་ནས་རང་ཉིད་ཀྱི་སྙིང་སྟོབས་དང་ཚུལ་ཁྲིམས་སོགས་སྲ་བརྟན་འགྱུར་མེད་དུ་གཏོང་ཐུབ་པ་བྱུང་སྟེ། བརྗོད་མི་ཤེས་པའི་དཀའ་སྡུག་གི་ཟུག་གཟེར་རྣམས་ཁོང་གི་སྐུ་གཟུགས་ཀྱིས་བཟོད་པར་ནུས་ནའང་ད་དུང་ཁོང་གི་ཐུགས་རྒྱུད་ཞི་བའི་ངང། ཐུགས་རྒྱུད་ཞི་བའི་ངང། གནས་ཐུབ་ཀྱི་མེད། དགེ་སྦྱོང་གོའུ་ཏ་མས་དེ་ལྟ་བུའི་བྱེད་ཐབས་མཛད་ནས། དཀའ་སྤྱད་ཀྱི་ཉམས་ལེན་ཟླ་བ་དྲུག་རིང་མཛད་དེ་ཟླ་བ་དང་པོ་གསུམ་གྱི་སྐབས་ཁོང་གཅིག་པུར་རི་ལ་བཞུགས། ཟླ་བ་བཞི་པ་དེའི་སྐབས་ཁོང་གི་ཆོས་གྲོགས་རྙིང་པ་ཀོ་ནི་ཏཱ་ནི་ཡས་སྣེ་ཁྲིད་སྣེ་ཁྲིད་པའི་སློབ་དཔོན་ལྷག་སྤྱོད་ཀྱི་སློབ་མ་ལྔས་དགེ་སྦྱོང་གོའུ་ཏ་མ་རྙེད་པས་ཁོང་གིས་ཀོ་ནི་ཏཱ་ནི་ཡ། སླར་ཡང་མཇལ་བར་དགའ་སྤྲོ་ཚད་མེད་སྐྱེས་ཤིང་གཞོན་ནུ་དོན་གྲུབ་སྒྲུབ་སྡེ། སྒྲུབ་སྡེ་དེ་ནས་ཞལ་གྱེས་ཏེ་ཟླ་བ་གཅིག་ཙམ་གྱི་རྗེས། ཀོ་ནི་ཏཱ་ནི་ཡས་འདུ་ཤེས་མེད་འདུ་ཤེས་མེད་མིན་གྱི་སྐྱེ་མཆེད་མངོན་དུ་བྱེད་པའི་གནས་ཚུལ་ཡང་མཁྱེན། ཀོ་ནི་ཏཱ་ནི་ཡས་ད་ནི་སློབ་དཔོན་ལྷག་སྤྱོད་ཀྱི་དྲུང་དུ་བསྡད་ཀྱང་དེ་ལས་ལྷག་པའི། སྦྱང་བྱ་གཞན་མེད་པར་གཟིགས་ནས་རང་ཉིད་ཀྱི་གྲོགས་པོ་བཞི་པོར་སྐུལ་སློང་གིས་ཁོང་ཚོ་གཞོན་ནུ་དོན་གྲུབ་འཚོལ་དུ་འོང་སྟབས་ལེགས་པ་ཞིག་ལ་གཟའ་འཁོར་འགའི་རྗེས། ཁོང་ཚོས་གཞོན་ནུ་དོན་གྲུབ་བརྙེས་པས་ང་ཚོ་ཁྱེད་དང་ལྷན་སྒྲུབ་པ་ཉམས་ལེན་བྱེད་རྒྱུའི་འདོད་པ་ཡོད་ཅེས་ཞུས། དེ་ནས་གཞོན་ནུ་དོན་གྲུབ་ཀྱིས་ཁོང་ཚོར་ཁོང་གིས་ཅིའི་ཕྱིར་ངལ་ཞིང་དུབ་པའི་མཐའ་ལ་བརྟེན་པའི་ཐབས་ཚུལ་ཉམས་བཞེས་གནང་བའི་རྒྱུ་མཚན་འགྲེལ་བཤད་གནང་བར་འོ་ན་ལོ་ན་གཞོན་པའི་སྐྱེས་བུ་ལྔ་སྟེ། ཀོ་ནི་ཡ། ཀོ་ནི་ཏཱ་ནི་ཡ་དང། རླངས་པ། བཟང་ལྡན། རྟ་ཐུལ། མིང་ཆེན་བཅས། མིང་ཆེན་བཅས་ཀྱིས་གཞོན་ནུ་དོན་གྲུབ་དང་ལྷན་དུ་བཞུགས་རྒྱུའི་ཐུགས་ཐག་གཙང་བཅད་གནང། ཁོང་རྣམ་པས་ཕན་ཚུན་རྒྱང་ཐག་མི་རིང་བའི་སར་སྒོམ་སྒྲུབ་གནང་སའི་བྲག་ཕུག་རེ་བཙལ། ཉིན་ལྟར་ཁོང་ཚོའི་ཁྲོད་ཀྱི་མི་གཅིག་གྲོང་སྡེར་བསོད་སྙོམས་སུ་ཕེབས་ཤིང་བསོད་སྙོམས་ལས་ཚུར་སླེབས་པ་ན་གང་རྙེད་པའི་བསོད་སྙོམས་དེ་དུམ་བུ་དྲུག་ལ་བགོ་དགོས་པར་བརྟེན། ཉིན་ལྟར་ཁོང་རྣམ་པར་ཞལ་ཟས་ཆང་ཏི་ཆུང་ངུ་གང་གང་རེ་ལས་ཐོབ་ཀྱི་མེད། དེ་ལྟར་ཉིན་ཞག་གིས་ཟླ་བ་བསྐྱལ་ཏེ་དུས་ཡུན་རིམ་གྱིས་ཕྱིན་པར་རབ་ཏུ་བྱུང་བ་དྲུག་པོ་བསྐམས་ཤིང་རིད་ལ་ངོ་གདོང་ཡང་སྐྱོ་བོར་གྱུར། དེ་ནས་ཁོང་རྣམ་པས་རི་བོ་དེ་བསྐྱུར་ཞིང་ཤར་ཕྱོགས་སུ་བལྟས་ཏེ། ལྟེང་རྒྱས་གྲོང་སྡེར་ཕྱིན་ནས་ཆུ་བོ་ནཻ་རཉྫ་ནའི་འདབས་སུ་སྔར་བཞིན་ཐབས་ལམ་འདི་ལྟ་བུའི་སྒོ་ནས་ཉམས་ལེན་གནང། འོན་ཀྱང་གོའུ་ཏ་མའི་དཀའ་ཐུབ་སྤྱོད་པའི་ཉམས་ལེན་དེས་ཁོང་གི་ཆོས་གྲོགས་རྣམས་འཇིགས་སྣང་སྐྱེས་ཤིང་ཁོ་ཚོས་གཞོན་ནུ་དོན་གྲུབ་དང་ལྷན་དུ་དེ་ལྟའི་དཀའ་སྤྱད་རྒྱུན་སྐྱོང་མི་ཐུབ་པའང་ཤེས། གོའུ་ཏ་མས་གཙང་པོ་ལས་སྐུ་གཟུགས་འཁྲུད་རྒྱུ་དེའང་མཚམས་བཞག་པར་མ་ཟད་ཐ་ན་བགོ་འགྲེམས་བྱས་པའི་བསོད་སྙོམས་བཞེས་རྒྱུའང་མཚམས་བཅད། ཉིན་ཤས་རེའི་མཚམས་སུ། ཁོང་གིས་མཐའ་སྐོར་གཡས་གཡོན་ནས་བལ་པོའི་སེའུའམ་ཨམ་རུས་ཞེས་པའི་ཤིང་ཏོག་གཉེར་ཁུམ་ཅན་རེ་གཉིས་རེ་རྙེད་ཚེ། གཉེར་ཁུམ་རེ་རྙེད་ཚེ་དེ་ཙམ་བཞེས་པའམ་ཡང་ན་བ་ཕྱུགས་ཀྱི་ལྕི་ལུད་སྐམ་པོ་ཙམ་རེ་བཞེས་ནས་བཞུགས་པས། ཁོང་གི་སྐུ་རུས་དེ་ཤ་ལྤགས་ཅུང་ཙམ་གྱིས་བཏུམས་འདུག་པ་ལས་གཞན་གང་ཡང་མ་ལྷག་པར་ཤ་ཟད་རུས་ལ་ཐུག་པས་ཁོང་གི་སྐུ་གཟུགས་ནི་ཆེས་འཇིགས་སུ་རུང་བའི་ཕན་མེད་ལྟ་བུར་གྱུར། ཟླ་བ་དྲུག་གི་རིང་དབུ་སྐྲ་དང་ཁ་སྤུ་ཡང་བཞར་མེད་ཅིང། དབུ་ལ་ཕྱག་གིས་བཞབས་ཚེ་དབུ་སྐྲ་སྦར་མོ་གང་རེ། སྦར་མོ་གང། གང་རེ་གང་རེ་བྱས་ནས། ཐོན་འོང་བས་ཁོང་གི་དབུའི་སྟེང་དུ་ཤ་པགས་ཅུང་ཙམ་སྦྱར་ཡོད་པ། སྦྱར་ཡོད་པ་ལས་གཞན་དབུ་སྐྲ་སྐྱེ་སའི་གཞི་ཙམ་ཡང་མེད་པར་གྱུར། ཉིན་ཞིག་ཁོང་གིས་དུར་ཁྲོད་ཞིག་ཏུ་ཏིང་ངེ་འཛིན་ལ་མཉམ་པར་བཞག་སྟེ་བཞུགས། བཞུགས་ཙ་ན། གློ་བུར་དུ་འདི་ལྟ་བུའི། ཉེན་ཞིང་དུལ་བའི་ཐབས་ལམ་བསྟེན་པ་ནི་ནོར་འཁྲུལ་གྱི་རང་བཞིན་ཞིག་ཡིན་པ་མཁྱེན། ཁོང་ཉིན་གང་པོར་ཚ་གདུག་ཆེ་བའི་ཉི་འོད་འོག་ཏུ་བཞུགས་པར་བརྟེན་ཉི་མ་བཞུད་རྗེས། ཉི་མ་བཞུད་རྗེས་ཀྱི་བསིལ་རླུང་འཇམ་པོ་དེས་ཁོང་གི་སྐུ་ལུས་ཀྱི་སྐྱི་པགས་ལ་དལ་གྱིས་གཡོས་པར་དེ་འདྲའི་བསིལ་རླུང་དེ་ཆེས་ངལ་དུབ་བསང་བའི། རྒྱུ་རུ་ཚོར་བས་ཁོང་གི་ཐུགས་ལ་ཉིན་གུང་གི་ཚོར་སྣང་དང་མི་འདྲ་བར་སོས་དལ་བག་ཕེབས་ཀྱི་བདེ་ཉམས་ཤིག་འཁྲུངས། དེར་བརྟེན་ཁོང་གིས་ལུས་སེམས་གཉིས་ནི་ཁ་བྲལ་ཐབས་མེད་པ་ཞིག་སྟེ་ལུས་ཀྱི་ཞི་བདེ་དང་བག་ཕེབས་ནི་ཐད་ཀར་སེམས་ཀྱི་ཞི་བདེ་དང་སྤྲོ་སྣང་ལ་རག་ལས་ཤིང། ལུས་ལ་མནར་གཅོད་བཏང་བ་དེ་ནི་སེམས་ལ་མནར་གཅོད་བཏང་བ་དང་གཉིས་སུ་མེད་པ་ཡིན་པར་མཁྱེན། གཞོན་ནུ་དོན་གྲུབ་ཀྱིས་རང་ཉིད་དགུང་ལོ་དགུ་རུ་སོན་སྐབས། དགུང་ལོ་དགུ་རུ་སོན་སྐབས་ཀྱི་ལོ་དེའི་ཆེས་ཐོག་མའི་ས་ཞིང་རྨོ་འདེབས་བྱེད་ཉིན། འཛམ་བུའི་ལྗོན་ཤིང་གི་བསིལ་གྲིབ་འོག་ཏུ་བཞུགས་ཏེ། ཐོག་དང་པོའི། སྒོམ་ལ་ཞུགས་པའི་གནས་ཚུལ་ཐུགས་དྲན་གསོས་པར་ཁོང་གིས་དེ་དུས་ངལ་དུབ་སངས་ཤིང་ཞི་བར་གནས་པའི་སྒོམ་ཐུན་དེས་གསལ་སྣང་ལྡན་ལ། ལྷིང་འཇགས་པའི་ཚོར་བ་ཇི་ལྟར་བསྐྲུན་པ་དྲན། དེ་བཞིན་ཁོང་གིས་སྔོན་ཆད་གྲོགས་འདུན་པ་དང། ཞལ་གྱེས་རྗེས་ནགས་ཁྲོད་དུ་སྒོམ་ལ་ཞུགས་པའི་སྐོར་ལའང་ཕྱིར་དྲན་གནང་ཞིང། ཁོང་གིས་ཐོག་མར་སློབ་དཔོན་ཆེན་མོ་རིང་འཕུར་གྱི་དྲུང་ནས་སྒོམ་སྒྲུབ་གནང་བའི་འགོ་སྟོད་ཀྱི་སློབ་ཐུན་དེས་ལུས་སེམས་ལ་ཕན་པའི་སྐུལ་མ་མཛད་ཅིང། དེ་ལ་བརྟེན་ནས་སེམས་རྩེ་གཅིག་པའི་བསམ་གཏན་ལ་གཏིང་ཟབ་ཏུ་འཇུག་ནུས་པའི་ནུས་སྟོབས་བསྐྲུན་པ་དང། དེའི་རྗེས་སློབ་དཔོན་ཆེན་མོ་རིང་འཕུར་གྱིས་ཁོང་ལ་འདོད་པའི་ཡོན་ཏན་གྱི་བདེ་བ་ལས་ཕ་རོལ་ཏུ་སོན་པའི་གོ་འཕང་འདི་ཉིད་ཐོབ་ཆེད་ཐུན་མོང་སྤྱོད་ཡུལ་ལས་འདས་པའི་སྒོམ་སྒྲུབ་ཀྱི་ཉམས་ལེན་ཏེ། ནམ་མཁའ་མཐའ་ཡས་དང་རྣམ་ཤེས་མཐའ་ཡས་ཅི་ཡང་མེད་པའི་སྐྱེ་མཆེད་ཀྱི་རིམ་པ་རྣམས་བསླབ་གནང་ཞིང། ཕྱིས་སུ་ཁོང་གིས་འདུ་ཤེས་མེད་འདུ་ཤེས་མེད་མིན་གྱི་སྐྱེ་མཆེད་མངོན་དུ་བྱེད་པའི་བར་ལ་ཕྱིར་དྲན་གནང། ཁོང་གིས་དུས་ནམ་ཡིན་ཡང། ཁམས་ཀྱིས་བསྡུས་པའི་ཚོར་བ་དང་འདུ་ཤེས་སོགས་མདོར་ན་འཇིག་རྟེན་པའི་ཞེན་ཆགས་དང་དོགས་པ་རྣམ་རྟོག་ལས་ཐར་རྒྱུ་དམིགས་འབེན་གྱི་གཙོ་བོར་འཛིན་གྱི་ཡོད་སྟབས། རང་གིས་རང་ལ་འདི་ལྟར་དྲི་བ་བཏོན། ཅིའི་ཕྱིར་གསུང་རབ་ཏུ་བཞུགས་པའི་སྲོལ་རྒྱུན་ཁོ་ནའི་རྗེས་སུ་འབྲང་དགོས་སམ། སྒོམ་སྒྲུབ་ལས་བྱུང་བའི་བདེ་བ་ལ་ཅིའི་ཕྱིར་འཇིགས་སྣང་བྱེད་ཀྱི་ཡོད་དམ། སྒོམ་སྒྲུབ་ལས་བྱུང་བའི་བདེ་བ་དེར་གནས་ལུགས་མཐོང་བ་ལ་སྒྲིབ་པར་བྱེད་པའི་འདོད་ཆགས་སོགས། ཉོན་མོངས་པ་ལྔ་དང་མཐུན་ཆོས་གཏན་ནས་མེད་པར་མ་ཟད་དེ་ལས་ལྡོག་སྟེ་སྒོམ་སྒྲུབ། སྒོམ་སྒྲུབ་ལས་བྱུང་བའི་བདེ་བ་དེས་ལུས་སེམས་གསོ་བར་བྱེད་ཅིང་སངས་རྒྱས་ཀྱི་གོ་འཕང་ལ་མུ་མཐུད་སློབ་པར་མཐུན་རྐྱེན་སྤྲོད་པ་ཡིན། དགེ་སྦྱོང་གོའུ་ཏ་མས་ཟས་ཀྱིས་འབྱུང་ཁམས་གསོ་བ་དང། སྒོམ་སྒྲུབ་ཀྱི་ཉམས་ལེན་ལ་བརྟེན་ནས་ལུས་སེམས་གསོ་བར་བྱེད་རྒྱུའི་ཐུགས་ཐག་བཅད་དེ། ཕྱི་ཉིན་ཞོགས་པ་ནས་བཟུང་ཡང་བསྐྱར་བསོད་སྙོམས་ལ་བྱོན་རྒྱུ་དང། དེ་ཡང་སློབ་དཔོན་གཞན་གྱི་གདམས་ངག་ལ་མ་བརྟེན་པར་རང་ཉིད་ཀྱིས་རང་གི་དགེ་རྒན་གནང་རྒྱུར་དགོངས་པ་གཏད། ཐག་གཅོད་དེས་ཁོང་གི་ཐུགས་དགྱེས་ཏེ་ས་རྡུལ་སྤུངས་པའི་དེའུ་འབུར་ཞིག་གི་སྟེང་དུ་ཕྱག་ཞབས་བརྐྱངས་ནས་བག་ཕེབས་པར་གཟིམ་བྱས། དེ་དུས་མཁའ་དབྱིངས་ན། ཚེས་ཆེན་བཅོ་ལྔའི་དུང་ཟླ་སྤྲིན་གྱི་སྒྲིབ་གཡོགས་མེད་པར་ཤར་འདུག་ཅིང། ནམ་མཁའི་སྐེ་རགས་སམ་སྐར་མ་དགུ་ཚིགས་ཀྱང་མཁའ་དབྱིངས་ན་དྭངས་ཤིང་གསལ་ལ་འོད་ཆེམ་མེར་ཤར་ཡོད། ཕྱི་ཉིན་ཞོགས་པར་དགེ་སྦྱོང་གོའུ་ཏ་མ་བྱིའུའི་ཚོགས་ཀྱིས་སྐད་སྙན་དབྱངས་སུ་གྱེར་བའི་གྲེ་འགྱུར་དེས་གཟིམ་དཀྲོགས་པ་ན། གཟིམ་ས་ནས་ཡར་བཞེངས་ཏེ་མདང་དགོང་གི་ཐག་གཅོད་དེར་ཕྱིར་དྲན་ཞིག་གནང། ཁོང་གི་སྐུ་གཟུགས། ཐལ་རྡུལ་དང་གད་སྙིགས་སོགས་ཀྱིས་གཡོགས་འདུག་ཅིང་ན་བཟའང་ཧ་ཅང་རྙིང་རུལ་རྩབ་རལ་དུ་སོང་བར་བརྟེན་སྐུ་གཟུགས་ཀྱང་ཁེབས་ཐུབ་ཀྱི་མེད། དེ་ས་ན་ཁོང་གིས་སྔར་ཉིན། སྔ་ཉིན་དེར་དུར་ཁྲོད་དུ་མི་རོ་ཞིག། མཐོང་བ་ཐུགས་དྲན་གསོས་པས་ཕལ་ཆེར་དེ་རིང་སང་ཉིན་ཞིག་ལ་ཡུལ་མི་ཚོས་མི་རོ་དེ་གཙང་པོའི་ཕྱོགས་སུ་ཁྱེར་ནས་ཞུགས་འབུལ་བྱེད་རྒྱུ་རེད་སྙམ་དུ་ཚོད་དཔག་གནང་ཞིང་ད་ནི་སོ་ཕག་མདོག་ཅན་གྱི་སྤུར་རས་དེ་མི་རོའི་སྟེང་དུ་འགེབས་དགོས་དོན་མི་འདུག་དགོངས་ཏེ། ཁོང་མི་རོ་ཡོད་སར་ཕེབས་ནས་ཁུ་སིམ་མེར་སྐྱེ་འཆིའི་སྡུག་བསྔལ། སྐྱེ་འཆིའི་སྡུག་བསྔལ་ལ་དགོངས་པ་བཞེས་ཤིང་གུས་བརྩི་དང་བཅས་མི་རོའི་སྟེང་གི་སྤུར་རས་ཚུར་བླངས། མི་རོ་དེ་ནི་བུ་མོ་གཞོན་ནུ་མ་ཞིག་གི་ཕུང་པོ་ཡིན་པ་དང་ལུས་ཐམས་ཅད་སྐྲངས་ཤིང་ཤ་མདོག་ཀྱང་གྱུར་ཡོད། སྤུར་རས་དེས་གཞོན་ནུ་དོན་གྲུབ་ལ་ན་བཟའ་གསར་པ་ཇི་བཞིན་ཕན་ཐོགས་ཆེན་པོ་བྱུང། དེ་ནས་ཁོང་གི་སྐུ་གཟུགས་དང། ན་བཟའ་འཁྲུ་ཕྱིར་གཙང་པོའི་ནང་དུ་བརྒལ་བར། གཙང་པོ་དེ་ནི་གྲང་ཞིང་བསིལ་བས་ཁོང་ལ་ངལ་དུབ་བསང་བའི་བདེ་སྣང་ཡིད་ཚིམ་པ་ཞིག་བྱིན། དེ་ལྟར་ཁོང་གིས་བློ་སྟོབས་གསར་པའི་མྱོང་ཚོར་དང་དུ་བླངས་ཏེ་སྐུ་གཟུགས་ལ་ཆུ་ཐིགས་ཕོག་པའི་ཉམས་དགའ་བའི་ཚོར་སྣང་སྐྱིད་པོ་དེ་ལོངས་སུ་སྤྱད། ཁོང་གིས་གཙང་པོའི་ནང་དུས་ཡུན་རིང་ཙམ་བར་སྐུ་གཟུགས་འཁྲུད་ཅིང་ན་བཟའ་གསར་པ་དེ་ཕྱི་བདར་གནང་ནས། གཅུ་སྒྲིམ་བརྒྱབ་སྟེ། ཆུ་བཙིར་བྱས། ཆུ་བཙིར་རྗེས། གཙང་པོ་ལས་ཡར་ཕེབས་རྩིས་གནང་བར་ཤེད་ཤུགས་ཀྱིས་མ་འདང་བར་གཙང་འགྲམ་ལ་བྱོན་པའི་ནུས་པ་རྫོགས། དེ་ནས་ཁོང་ག་ལེར་ཡར་བཞེངས་ཏེ་དབུགས་དལ་ལྷོད་དུ་གཏོང་བཞིན་བཞུགས་ཙ་ན་གཙང་པོའི་ཟུར། གཙང་པོའི་ཟུར་ངོས་ན་ཤིང་སྡོང་གི་ཡལ་ག་ཞིག་ཆུ་ངོས་སུ་ཡོན་པོར་འཁྱོག་ཅིང་ལོ་འདབ་རྣམས་ཆུའི་ཁར་ལྡིང་བ་གཟིགས་པས་ག་ལེ་དེའི་ཕྱོགས་སུ་བྱོན་ནས་རང་ཉིད་ལ་རམ་འདེགས་ཀྱིས། ཕྱིར་ཡལ་ག་དེར་ཕྱག་གིས་འཇུས་པས་གཙང་པོ་ལས་ཡར་འབུད་ཐུབ་ཙམ་བྱུང། དེ་ནས་ཁོང་གིས་ཉི་འོད་ཀྱིས་ཁྱབ་པའི་གཙང་འགྲམ་དུ་ངལ་གསོས་ཤིང་ན་བཟའ་སར་བཏིང་ནས་ཉི་མར་སྐམ་རྗེས་ལྟེང་རྒྱས་གྲོང་སྡེའི་ཕྱོགས་སུ་བྱོན། འོན་ཀྱང་ཁོང་ལམ་ཕྱེད་ལ་མ་སླེབས་ཙམ་གྱི་གོང་ཁོང་གི་ལུས་ཟུངས་ཟད་ཅིང་དབུགས་ཡང་གཏོང་མ་ཐུབ་པར་ས་ལ་འགྱེལ། གྲོང་གསེབ་ནས་འོང་བའི་བུ་མོ་ཆུང་ཆུང་དེ་ཁོང་གི་འཁྲིས་སུ་མ་སླེབས་པའི་དུས་ཡུན་རིང་ཙམ་བར་གཞོན་ནུ་དོན་གྲུབ་དྲན་མེད་དུ་འགྱེལ་ཞིང་ལུས། བུ་མོ་ཆུང་ཆུང་དེ་ནི་ལོ་ན་བཅུ་གསུམ་ལ་སོན་པའི་སྲས་མོ་ལེགས་སྐྱེས་མ་ཡིན་ཞིང། མོ་རང་སོ་སོའི་མ་ཨ་མས་མངགས་པ་ལྟར་ཤིང་ལྷར་འོ་འབྲས་ཐུག་པ་དང་འོ་འབྲས། ཐུག་པ་དང། ཁུ་ར། མེ་ཏོག་པད་མའི་ཟེའུ། ཟེའུ་འབྲུ་བཅས་འབུལ་དུ་འོང། ལེགས་སྐྱེས་མས་རབ་ཏུ་བྱུང་བ་ཞིག་གིས་ལམ་དཀྱིལ་དུ་དབུགས་ཀྱང་གཏོང་མ་ཐུབ་པར་དྲན་མེད་དུ་འགྱེལ་ཡོད་པ་མཐོང་བར་ཁོང་སྐུ་གཟུགས་ཀྱི་ཟུངས་ཟད་ནས་དྲན་མེད་དུ་འགྱེལ་བའི་དཀའ་ཐུབ་པ་ཞིག་ཡིན་པ་ཤེས་པས་མོ་རང་གི་པུས་མོ་ས་ལ་ཕོབ་སྟེ་འོ་མ་ཕོར་པ་གང་ཁོང་གི་ཞལ་དུ་དྲངས། འོ་མའི་ཐིགས་པ་དེ་དག་གིས་གཞོན་ནུ་དོན་གྲུབ་ཀྱི་ལྗགས་དང་མགྲིན་པ་སྦངས་ཏེ་རློན་པ་བཟོས་པ་ན། ཁོང་གིས་དེ་མ་ཐག་འོ་མའི་རོ་བཅུད་ཀྱི་ནུས་པ་རྟོགས་ཤིང་འོ་མ་ལ་ཅི་འདྲའི་ངལ་དུབ་སངས་པའི་བྲོ་བ་ཞིག་འདུག་སྙམ་དུ་དགོངས་ཏེ། ག་ལེ་ག་ལེར་འོ་མ་ཕོར་པ་གང་བོ་གཙང་བཞེས་གནང་ཞིང་དབུགས་ཀྱི་འབྱིན་རྔུབ་མང་ཙམ་གནང་བའི་རྗེས་ཡར་བཞེངས་ཐུབ་པའི་ནུས་པ་སླར་རྙེད་པར་བྱུང། ཁོང་གིས་ལེགས་སྐྱེས་མར་ང་ལ་ད་དུང་འོ་མ་ཕོར་པ་གང་བླུགས་རོགས་ཞེས་གསུངས། ངོ་མཚར་བ་ཞིག་ལ། འོ་འབྲས་ཐུག་པ་དེས་འོ་འབྲས་ཐུག་པ་དེས། ཆེས་མགྱོགས་མྱུར་ངང་ཁོང་གི་སྟོབས་ཤུགས་སླར་གསོ་ཞུས། དེར་བརྟེན་ཁོང་གིས་ཉི་མ་དེ་ནས་བཟུང་ངལ་དུབ་ཀྱི་མཐའ་ལ་བརྟེན་པའི་དཀའ་ཐུབ་ཀྱི་ཉམས་བཞེས་སྤངས་ཏེ་གཙང་པོ་བརྒལ་ནས་གྲང་ཞིང་བསིལ་བའི་ནགས་ཀླུང་ཁྲོད་དུ་སྒོམ་སྒྲུབ་ཀྱི་ཉམས་བཞེས་གནང་རྒྱུའི་ཐུགས་ཐག་བཅད། ཉིན་དེ་དག་གི་རྗེས་སུ་ཁོང་གིས་ག་ལེ་ག་ལེར་རྒྱུན་ལྡན་གྱི་བཟའ་བཏུང་གནང་རྒྱུའི་དབུ་བཙུགས། མཚམས་རེར་ལེགས་སྐྱེས་མས་ཁོང་ལ་ཞལ་ལག་འཁྱེར་ཡོང་གི་ཡོད་ཅིང། སྐབས་གཞན་དག་ཏུ་ཁོང་གིས་ཕྱག་ཏུ་ལྷུང་བཟེད་ཐོགས་ཏེ་གྲོང་སྡེ་རུ་བསོད་སྙོམས་ལ་བྱོན། ཉིན་ལྟར་ཁོང་གིས་གཙང་པོའི་ཉེ་འགྲམ་ནས་ཕེབས་སྒོམ་ལ་བརྩོན་པ་དང་དུས་ཚོད་ལྷག་མ་རྣམས་སུ་བཞུགས་སྒོམ་ལ་གཞོལ་ཏེ་བརྩོན་པ་གནང་ཞིང་དགོང་མོ་འཆར་ཅན་ཆུ་བོ་ནཻ་རཉྫ་ནའི་ནང་སྐུ་གཟུགས་འཁྲུད་བཞིན་ཡོད། དེ་ལྟར་ཁོང་གིས་སོ་སོས་འཚོལ་བཞིན་པའི་ཐར་ལམ་རྙེད་ཕྱིར་གསུང་རབ་དང་སྲོལ་རྒྱུན་ཁོ་ནར་ཡིད་ཆེས་བློས་འགེལ་གནང་རྒྱུ་སྤངས་ཤིང། སྔོན་ཆད་རང་ཉིད་ལ་ཐོབ་པའི་གྲུབ་འབྲས་དང་ལམ་ལྷོངས་མ་བྱུང་བའི་ཕམ་ཉེས་སོགས་ལ་ཕྱིར་དྲན་གྱི་སྦྱངས་པ་གནང། སྐབས་ཤིག་ཁོང་གི་ཐུགས་རྒྱུད་ལ་ཞི་བ་དང་བདེ་བའི་ཉམས་མྱོང། བདེ་བའི་ཉམས་སྣང་གསར་པ་ཞིག་འཁྲུངས་པས། སྒོམ་སྒྲུབ་ཀྱི་ཉམས་ལེན་ལ་བརྟེན་ནས་ལུས་སེམས་གསོ་དགོས་པ་དེར་ཐུགས་དོགས་ཙམ་ཡང་མེད་པར་གྱུར། གང་ལྟར་ཁོང་གིས་དྲན་པ་དང་ཤེས་བཞིན་ལ་གནས་ཏེ། ཚོར་འདུ་ཇི་ལྟར་སྐྱེ་འཕེལ་བྱེད་ཀྱི་ཡོད་མེད་སྐོར་ལ་བརྟག་ཞིབ་གནང་གི་ཡོད་པ་ལས་རང་ཉིད་ཚོར་བ་དང་འདུ་ཤེས་ཀྱི་འཆིང་རྒྱ་ལས་བཤོལ་ཐབས་དང་དེ་ལ་རྒྱང་རིང་དུ་གཏོང་ཐབས་ཀྱི་འབད་བརྩོན་གནང་གི་མེད། ཁོང་གིས་རང་ཉིད་འཇིག་རྟེན་འདིར་གནས་ཏེ་ཕར་འཇིག་རྟེན་གྱི་ཆོས་ལ་བརྟག་ཞིབ་གནང་དགོས་པའི་གནད་ཀྱི་དོན་པོ་གཟིགས་པས། སྣང་ཞིང་སྲིད་པའི་འཇིག་རྟེན་དེ་ནས། འགྲོ་འདོད་ཀྱི་བསམ་པ་ཡོངས་སུ་སྤངས། རྒྱུ་མཚན་ནི་དབུགས་ཀྱི་ཉག་མ་དབུགས་ཀྱི་ཉག་མ་རེ་རེ་དང་བྱིའུའི་གྲེ་འགྱུར་རེ་རེ། ཤིང་གི་ལོ་འདབ་རེ་རེ་དང་ཉི་མའི་འོད་ཟེར་རེ་རེ་སོགས་མདོར་ན་དེ་དག་ཐམས་ཅད་ཏིང་ངེ་འཛིན་གྱི་དམིགས་པར་འཛིན་ཆོག་སྟབས་ཁོང་གི། དབུགས་ཀྱི་རྒྱུ་བ་རེ་དང་གོམ་པའི་འདེགས་འཇོག་རེ་དེ་བཞིན། ལམ་ཟུར་ན་གནས་པའི་རྡེའུ་ཆུང་ཆུང་རེ་ཡན་ཆད་ལའང་ཐར་པའི་སྒོ་ཆེན་འབྱེད་པའི་ལྡེ་མིག་རེ་རེ་ཡོད་པར་གཟིགས། དགེ་སྦྱོང་གོའུ་ཏ་མས་རང་ཉིད་ཀྱི་ལུས་ལ་དམིགས་པའི་ཏིང་ངེ་འཛིན་ལ་མཉམ་པར་བཞག་རྗེས་རང་ཉིད་ཀྱི་ཚོར་བར་དམིགས་པའི་ཏིང་ངེ་དམིགས་པའི་ཏིང་ངེ་འཛིན་ལ་མཉམ་པར་བཞག་རང་ཉིད་ཀྱི་ཚོར་བར་དམིགས་པའི་ཏིང་ངེ་འཛིན་ལ་མཉམ་པར་བཞག་རྗེས་རང་ཉིད་ཀྱི་སེམས་ལ་དམིགས་པའི་ཏིང་ངེ་འཛིན་ལ་མཉམ་པར་བཞག་པ་སོགས་མདོར་ན་སེམས་རྒྱུད་ནས་ཡར་སྐྱེ་ཞིང་མར་འགག་འགྲོ་བའི་རྣམ་པར་རྟོག་པ་མཐའ་དག་ལ་མཉམ་པར་བཞག་པས་ཁོང་གི་ལུས་དང་སེམས་གཉིས་དབྱེར་མེད་ཅིང་ལུས་ཀྱི་སྦུབས་ཕྲན་རེ་རེའི་སྟེང་ན་འཇིག་རྟེན་ཧྲིལ་པོ་རྟོགས་པའི་ཤེས་རབ་རེ་རེ་ཡོད་པར་གཟིགས། དེར་བརྟེན་རྡུལ་གྱི་ཕྲ་ཕུང་རེ་རེར་གཏིང་ཟབ་ཀྱིས་བརྟགས་ན་འཇིག་རྟེན་ཡོངས་ཀྱི་བདེན་པའི་རང་ཞལ་མངོན་སུམ་དུ་མཐོང་ཐུབ་པའང་མཁྱེན་ནོ། གལ་ཏེ་ཕྲ་ཕུང་དེ་དག་མེད་ཚེ་འཇིག་རྟེན་གྱི་ཁམས་དེའང་གནས་མི་ཐུབ་པས། དོན་དུ་ནི་རྡུལ་གྱི་ཕྲ་ཕུང་དེ་དག་རེ་རེ་ནི་འཇིག་རྟེན་གྱི་ཁམས་ཡིན། དེ་ལྟར་དགེ་སྦྱོང་གོའུ་ཏ་མ་ཕུང་པོ་ལས་དོན་གཞན་དུ་གྲུབ་པའི་བདག་ཡོད་པར་འདོད་པའི་ལྟ་ཚུལ་ལས་ཡོངས་སུ་གྱེས། ཁོང་གིས་དུས་ཡུན་རིང་པོའི་བར་རང་ཉིད་རིག་བྱེད་གཞུང་ནས་གསུངས་པའི། བདག། བདག་ལྟ་ལོག་པ་དེས་དབང་བསྒྱུར་བྱས་ཡོད་པ་ངོས་ར་འཕྲོད། དོན་དངོས་སུ་ཆོས་ཐམས་ཅད་ལ་ཕུང་པོ་ལས་དོན་གཞན་དུ་གྲུབ་པའི་བདག་གཅིག་ནམ་ཡང་མེད་པས་བདག་མེད་པ་དེ་ནི། ཆོས་ཐམས་ཅད་ཀྱི་དངོས་པོའི་གནས་ལུགས་སམ་རང་བཞིན་ཡིན། བདག་མེད་པའི་ལྟ་བ་ཞེས་པ་དངོས་པོ་གསར་པ་འགའ་ཞིག་ལ་འགྲེལ་བཤད་རྒྱག་རྒྱག་བྱེད་ཀྱི་བརྡ་ཆད་ཅིག་མ་ཡིན་པར་ད་ནི། དེ་ནི་ལྟ་བ་ལོག་པ་ཐམས་ཅད་འཇོམས་པར་བྱེད་པའི་ཡེ་ཤེས་ཀྱི་ཐོག་མདའ་ཞིག་ཡིན་ནོ། གཞོན་ནུ་དོན་གྲུབ་ནི་བདག་མེད་པའི་དོན་ལ་བསམ་ཞིང་བསྒོམ་པའི་གཡུལ་ས་ནས། གཡུལ་ས་ན་ཤེས་རབ་ཀྱི་རལ་གྲི་གནམ་ལ་འཕྱར་བའི་དམག་དཔོན་ཆེན་མོ་ཞིག་ཡིན་ཞིང་ཉིན་མཚན་ཀུན་ཏུ་བྱང་ཆུབ་ཤིང་དྲུང་ན་ནང་གི་ཉམས་རྟོགས་ཀྱི་གློག་དམར་གྱི་འོད་ཞགས་འཁྱུག་པ་བཞིན་གོང་དུ་འཕེལ། སྐབས་དེ་དུས་གཞོན་ནུ་དོན་གྲུབ་ཀྱི་མཆེད་གྲོགས་ལྔས་གཞོན་ནུ་དོན་གྲུབ་གཙང་འགྲམ་དུ་བཞུགས་ཏེ་གཞན་གྱིས་ཕུལ་བའི་ཞལ་ཟས་ལོངས་སུ་སྤྱད་པ་མཐོང་བ་དང་ད་དུང་ཁོང་གིས་བུད་མེད་གཞོན་ནུ་མ་ཞིག་ལ་འཛུམ་པའི་ཞལ་གྱིས་གཟིགས་ཏེ་བཀའ་མོལ་གནང་བཞིན་པར་མ་ཟད་འོ་མ་དང་འབྲས་འོ་མ་དང་འབྲས་ཐུག་ལོངས་སུ་སྤྱོད་ཅིང། ཕྱག་ཏུ་ལྷུང་བཟེད་ཐོགས་ནས་གྲོང་སྡེར་བསོད་སྙོམས་ལ་བྱོན་པ་སོགས་མཐོང་བས། ཀོ་ནི་ད་ནི་ཡས་གྲོགས་མཆེད་བཞི་པོར་སྨྲས་པ། ད་ནི་གཞོན་ནུ་དོན་གྲུབ་ང་ཚོས་བློས་འགེལ་ཡིད་རྟོན་བྱེད་ཆོག་པ་ཞིག་མ་ཡིན་པར་ཁོང་ནི་ད་ལྟའི་སྐབས་ལས་མེད་ལེ་ལོའི་རང་བཞིན་དུ་སྡོད་ཅིང་སོ་སོ་རང་ཉིད་ཀྱི་གཟུགས་པོ་གསོ་ཐབས་ཁོ་ནར་འབད་དེ་དཀའ་ཐུབ་ཀྱི་ཐབས་ལམ་འདི་ཡང་ལམ་ཕྱེད་ལམ་ཕྱེད་ཙམ་ནས་དོར་སོང། ད་ང་ཚོས་ཁོང། བསྐྱུར་ཏེ་སྒྲུབ་གནས་གཞན་ཞིག་ལ། སྒྲུབ་གནས་གཞན་ཞིག་བཙལ་ནས་མུ་མཐུད་སྒྲུབ་པ་ཉམས་ལེན་བྱེད། མུ་མཐུད་འདི་རུ་སྡོད་དགོས་པའི་རྒྱུ་མཚན་མི་འདུག་ཅེས་བཤད། གཞོན་ནུ་དོན་གྲུབ་ཀྱིས་ཁོང་གི་མཆེད་གྲོགས་ལྔ་པོ། ཕྱིན་རྗེས། མ་གཏོགས། ཕྱིན་རྗེས་མ་གཏོགས། ཕྱིན་རྗེས་མ་གཏོགས། ཁོང་ཚོ་གནས་དེར་བསྡད་མེད་པ་མཁྱེན་ནའང། ཁོང་གི་ཐུགས་རྒྱུད་ལ་འཁྲུངས་པའི་ཉམས་རྟོགས་གསར་པ་དེས་ཁོང་ལ་བློ་སྟོབས་སྤེལ་ཏེ། དུས་ཚོད་གང་ཡོད་སྒོམ་སྒྲུབ་ཀྱི་ཐོག་ཏུ་བཏང་ནས་བརྩོན་པ་ཧུར་ལེན་གནང་བ་མ་གཏོགས། གནད་དོན་དེའི་སྐོར་མཆེད་གྲོགས་ཚོར་གསལ་བཤད་གནང་རྒྱུའི་གོ་སྐབས་བཙལ་མེད། དེ་ལྟར་ཁོང་གི་དགོངས་པར། ངའི་མཆེད་གྲོགས་ཚོ་ང་ལ་གོ་བ་ལོག་སྟེ་ཕེབས་སོང་ནའང་གནས་སྐབས་རིང་དེའི་སྐོར་ར་སྤྲོད་བྱེད་རྒྱུའི་སེམས་ཁྲལ་མི་བྱེད་པར་ཐར་ལམ་རྙེད་རྒྱུར་འབད་བརྩོན་བྱས་ཏེ་ནམ་ཞིག་ཐར་པའི་གོ་འཕང་མངོན་དུ་བྱས་པ་ན་ངས་ཁོང་རྣམ་པར་ཐར་པའི་ལམ་བཟང་སྟོན་རྒྱུ་ཡིན་དགོངས་ནས་ཉིན་རེའི་ཉམས་ལེན་ལ་གཞོལ་ལོ། མ་ཧེ་འཚོ་སྐྱོང་བྱས་པའི་ཁྱེའུ་བཀྲ་ཤིས་དང་འཕྲད་སྐབས་ཀྱི་དུས་ཡུན་དེ་ཉིན་འདི་དག་གི་རིང་ཁོང་གི་ཉམས་ལེན་ལ་ཆེས་རྨད་དུ་བྱུང་བའི་ཡར་སྐྱེད་གོང་འཕེལ་ཕྱིན། ལོ་ན་བཅུ་གཅིག་ལ་སོན་པའི་ཁྱེའུ་དེས་ཕུལ་བའི་རྩྭ་ཀུ་ཤ་ཆག་པ་དེ་ཁོང་གིས་ཐུགས་སྤྲོ་ཐུགས་སྤྲོ་ཉམས་ཀྱིས་བཞེས། སྤྱིར་ན་ལེགས་སྐྱེས་མ་དང་ཁྱེའུ་བཀྲ་ཤིས་དེ་བཞིན་ཁོང་གཉིས་ཀྱི་གྲོགས་པོ་གྲོགས་མོ་བཅས་ལོ་ན་ཆུང་བའི་བྱིས་པ་རྐྱང་རྐྱང་ཡིན་ནའང། གཞོན་ནུ་དོན་གྲུབ་ཀྱིས་ཁོང་ཚོར་རང་ཉིད་ཀྱིས་གང་ཞིག་མངོན་དུ་བྱས་པའི་ཉམས་རྟོགས་གསར་པ་ལས་འགའ་རེ་བསླབས་པར། སློབ་སྦྱོང་གི་གོ་སྐབས་ཐོབ་མ་མྱོང་བའི་གྲོང་གསེབ་ཀྱི་ཕྲུ་གུ་དེ་ཚོས་དཀའ་ཚེགས་མེད་པ། ཁོང་གི་སར། ཁོང་གི་གསར་རྙེད་ཀྱི་ལམ་བུའི་གོ་དོན་ལེགས་པར་རྟོགས་པ་དེས་ཁོང་ལ་ཧ་ཅང་སྤྲོ་བ་འཕེལ། དེ་ལྟར་ཁོང་གིས་རིང་པོར་མི་ཐོགས་པར་ཐམས་ཅད་མཁྱེན་པའི་སྒོ་ཆེན་ཡངས་པོར་ཕྱེ་ཐུབ་པ་གཟིགས་པས་ཐུགས་ལ་ཚད་མེད་པའི་བློ་སྤོབས་འཁྲུངས། རྒྱུ་མཚན་ནི་ཁོང་གིས་རྟེན་ཅིང་འབྲེལ་བར་འབྱུང་བའི་ལྟོས་གྲུབ་ཀྱི་བདེན་པའི་གནས་ལུགས་དང་ཆོས་ཐམས་ཅད་ཀྱི་གཤིས་ལུགས་ཏེ། བདག་ཏུ་མ་གྲུབ་པ་གཟིགས་པའི་ངོ་མཚར་རྨད་བྱུང་གི་ལྡེ་མིག་ཕྱག་ཏུ་ཐོགས་ཡོད་པར་གཟིགས་པས་སོ། ལགས་སོ་ལེའུ་བཅོ་ལྔ་ཏོག་ཙམ་རིང་པོ་འདུག་དགོངས་འགལ་མེད་པ་ཞུ་དེའི་སྨད་ཆ་ཀློག་ཞུས་ཟིན་པ་ཡིན་བར་དུ་དེ་ལ་ཏོག་ཙམ་ཁར་ཤུགས་རེ